ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་ལ་ཕེབས་པ་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱ་བའི podcast ཅེས་ཞུ་བའི་ལས་རིམ་དེ་རེད་ང་ཚེ་བརྟན་དབང་ཕྱུག་ཡིན། ཉེ་དུས་ཡུ་ཀེ་རེན་གྱི་དམག་ས་ཁག་ལ་ཡང་ཨུ་རུ་སུའི་དམག་དཔུང་ལ་ཕམ་ཉེས་ཧ་ཅང་ཆེན་པོ་བྱུང་པའི་རྗེས་ལ་ཡིན་ན་སྲིད་འཛིན་ཕུ་ཏིན་གྱིས་དམག་ཁྲལ་བསྡུ་འགོ་ཚུགས་ཡོད་པ་རེད། ཡིན་ན་ཡང་ད་ལྟ་བར་ལ་ཡང་ཨུ་རུ་སུའི་དམག་མི་གསར་བསྡུ་བྱེད་ཡག་གི་ལས་དོན་འདི་ནང་ལམ་ལྷོངས་རྩ་བ་ཉིད་ནས་ཡག་པོ་བྱུང་མི་འདུག། བྱས་ཙང་དེ་རིང་ང་ཚོའི podcast དཔྱད་ཞིབ་ལས་རིམ་འདི་ལ་ཡང་གནས་ཚུལ་དེ་ཚོའི་སྐོར་ལ་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ཚང་མས་མཁྱེན་གསལ་བྱེད་བྱས་ཡིན་ན་དེ་རིང་ཁ་སང་ཨུ་རུ་སུའི་ནང་ལོགས་ལ་ཡང་སྲིད་འཛིན་ཕུ་ཏིན་གྱིས་དམག་ཁྲལ་བཀོད་བྱས་ཡིན་ན་དམག་མི་འབུམ་གསུམ་གསར་པ་བསྡུ་གི་ཡོད་རེད། ད་འདིའི་དུས་ཉིན་གཅིག་མ་གཅིག་ལོ་རྒྱུས་ཐོག་ལ་མ་ཕྱི་མིག་བལྟས་བྱས་བཤད་པའི་གསལ་པོ་ཞེ་པོ་ཞིག་མཐོང་གི་འདུག་ག་རེ་རེད་ཟེར་ན་འདས་པའི་ལོ་བརྒྱ་ལྷག་ཙམ་ཞིག་ནང་ལོགས་ལ་ཡང་ཨུ་རུ་སུའི་ནང་ལ་ཡང་དམག་ཁྲལ་བཀོད་པ་དེ་ཐེངས་མ་གསུམ་མི་ཞིག་བྱུང་མྱོང་མི་འདུག་ད་ད་རིང་བརྩིས་པ་ཡིན་ན་ད། དང་པོ་དེ་ག་དུས་བྱུང་སོང་ཟེར་ན། ཨུ་རུ་སུ་ལ་དམར་ཤོག་མ་ཡོང་གོང་གི་སྔོན་མ་ཛཱ་ནི་ཀུ་ལེ་སི་གོང་མའི་སྐབས་ལ་ཡ། དམག་ཆེན་དང་པོ་ལངས་པའི་སྐབས་དེ་ཡིན་ན་ཁོ་ཚོས་དམག་ཁྲལ་བྱས་བྱས་ཡིན་ན་ཨ་ནི་དམག་མི་ཞེ་པོ་ཞིག་ད་ག་འདྲ་བཙན་དབང་བཀོལ་བྱས་བྱས་དམག་མིའི་ནང་འཛུལ་བཅུག་བྱས་དེ་འདྲ་ཞིག་ཐེངས་མ་གཅིག་བྱུང་མྱོང་ཤག། གཉིས་པ་དེ་ག་དུས་རེད་ཟེར་ན་དམག་ཆེན་གཉིས་པའི་སྐབས་ལ་ཡ་ཇར་མན་ཧི་ཏི་ལར་གིས་ཨུ་རུ་སུ་ལ་ཡ་དམག་བརྒྱབ་བྱས་ད་ཁོ་ཚོས་ས་ཆ་ཞེ་པོ་ཞིག་ཟིན་བྱས་ཧ་ལམ་མོ་སི་ཀོ་ཞིག་ད་ལྟའི་མགྱོགས་པོ་ཟིན་ཡ་ཡིན་པའི་བཟོ་འདྲ་ཆགས་པ་རེད། འདི་ཆགས་པའི་སྐབས་དེ་དམར་ཤོག་གི་འགོ་ཁྲིད་སི་ཏཱ་ལིན་གྱིས་འབྲེལ་བྱས་བྱས་ཡིན་ན་ད་རྦད་དེ་མི་ས་ཡ་མང་པོ་དམག་མིའི་ནང་བསྡུས་བྱས་ཕ་གི་ཡ་དམག་སར་བཏང་བ་རེད་འདི་ཐེངས་མ་གཉིས་པ་བྱས། ད་ད་རིང་འདི་ཡིན་ན་ཐེངས་མ་གསུམ་པ་ཆགས་བསྡད་ཤག་འདིའི་སྔོན་ལ་ཡ་དམར་ཤོག་ཨུ་རུ་སུའི་སྐབས་ལ་ཡ་ཨབ་གྷ་ནི་སི་ཏཱན་ལ་ཡ་ལོ་བརྒྱད་ཀྱི་དམག་རྒྱབ་བྱས་ཡིན་ན་དཀའ་ངལ་ཞེ་པོ་ཞིག་འཕྲད་པ་རེད་འདིའི་སྐབས་ལ་ཡིན་ན་དམག་ཁྲལ་བཀོད་མྱོང་མི་འདུག་བྱས་ཙང་འདི་ད་རིང་གི་དམག་ཁྲལ་བཀོད་པ་འདི་ནས་དེ་རིང་ཁ་སང་ཨུ་རུ་སུ་ཡུ་ཀེ་རེན་གྱི་དམག་འདིའི་ནང་ལོགས་ལ་ཡང་དམག་སའི་ནང་ལོགས་ལ་ཡང་ཕམ་ཉེས་ག་ཚོད་ཡོང་གི་ཡོད་མེད་དང་ཁོང་ཚོ་དམག་མི་མ་འདང་བ་དང་དམག་གི་ནུས་པ་མ་འདང་བའི་དཀའ་ངལ་ཆེ་ཆུང་ག་ཚོད་ཡོད་མེད་དེ་ཡིན་ན་གསལ་པོ་ཞེ་པོ་ཞིག་མཚོན་ཐུབ་ཀྱི་འདུག་བསམ་གི་འདུག་ད་དེའི་སྒང་དེ་དམག་ཁྲལ་དེ་བརྡ་ཐོ་བཏང་བྱས་ཡིན་དམག་མི་བསྡུ་གི་ཡིན་ཟེར་ཡག་ད་ལྟ་ཟེར་ཡག་བྱས་པ་ཡིན་ན་དམག་མི་འབུམ་གསུམ་དང་ཨ་ནི་འདི་གས་ཚང་མ་ལོ་འདིའི་སྔོན་ལ་དམག་གི་སྦྱོང་བརྡར་བྱེད་མྱོང་པའི་མི། ཨ་ནི་ལོ་ཚད་ཅིག་ཁོང་ཚོས་བྱས་འདུག་དེ་ནས་འདི་བར་དུ་ཡིན་ཞེས་བཤད་ཀྱི་ཡོད་པ་འདྲ་དེ་ལས་དོན་དངོས་ཐོག་ལ་ཡང་གང་དག་དམག་གི་སྦྱོང་བརྡར་བཅས་བྱེད་མ་མྱོང་པའི་མི་མང་པོ་ལ་ཡང་དམག་ནང་འཛུལ་ག་ཤོག་ཟེར་བྱས་བརྡ་ཐོ་དེ་འབྱོར་ཚར་བཞག་དེས་མ་ཟད་ཡིན་ན་ལོ་ཚད་དེ་བས་ལོ་ལྔ་བཅུ་དྲུག་ཅུ་བྱས་པའི་མི་རྒན་རྒན་དེ་ལ་དམག་གི་བརྡ་ཐོ་དེ་འབྱོར་བྱས། དེ་འདྲ་སོང་ཙང་ད་ཨུ་རུ་སུའི་ནང་ལོགས་དེ་རིང་ཁ་སང་དམག་ལ་འགྲོ་འདོད་མེད་པའི་མི་མང་ཆེ་ཡིན་གྱི་རེད། དེ་ཚོ་མང་ཆེ་ཡིན་ན་ད་དངངས་སྐྲག་ཞེ་པོ་ཅིག་བྱས་ཆ་རྐྱེན་ཡོད་པ་དེ་ཚོ་གནམ་གྲུ་བསྡད་བྱས་དཔེར་ཨིས་ཏན་པོལ་དང་ཌུ་བྷེ་ལ་ཡ་ཡིན་ན་ཨུ་རུ་སུ་ནས་ད་དེ་རིང་ཁ་སང་རྒྱལ་ཁབ་མང་པོ་ཅིག་ལ་འགྲོ་བཅུག་གི་ཡོད་མ་རེད་འགྲོ་ས་ཡོད་པ་ཁ་ཤས་ཅིག་དེ་ཚོའི་ནང་རྦད་དེ་གནམ་གྲུའི་པཱ་སེ་ད་འདི་ཁྱོན་ནས་རག་ཡ་མི་འདུག་ཁ་སང་ཉི་མ་ཁ་ཤས་ཀྱི་གོང་ལ་ཡང་ནིའུ་ཡོག་ཊའིམ་སིར་ཡ་གནས་ཚུལ་ཞིག་སྤེལ་ཤག་གནས་ཚུལ་དེའི་ནང་ལོགས་ལ་ཡ་མི་གཅིག་གིས་ཁོང་ཚོ་ཕ་གི་ཨུ་ཛི་བེ་ཀི་སི་ཏན་ཟེར་མཁན་དེ་ལ་ཡ་གནམ་གྲུའི་ནང་ལ་འཇོག་བྱ་དེ་བུ་དེ་ལ་ཡར་སྐད་ཆ་དྲིས་པའི་སྐབས་རེད་ཡ། ཁོ་རང་ཕེ་ཁེན་གནམ་གྲུའི་ཐང་ཕྱིན་བྱས་ཨུ་རུ་སུའི་ནང་ལོགས་ནས་མ་ཕྱི་ལ་འགྲོ་ཡག་གི་གནམ་གྲུའི་པ་སེ་རྙེད་ད་མི་གང་གི་འདི་རེད་ཤ་ཚད་རྙེད། བྱས་ཙང་ཁོ་རང་གནམ་གྲུའི་ནང་བསྡད་རྗེས་ཨནི་འཁྲིས་དེར་དེ་གཉིས་མི་གཉིས་འདུག་འདི་གཉིས་གཉིས་ལ་སྐད་ཆ་དྲིས་རྗེས་ང་ཚོ་ག་པར་འཕུར་འགྲོ་མཁན་རེད་ཟེར་བྱུང་བ། གང་ཞིག་ད་ལུང་པ་འདི་ནི་ང་ནི་ད་རེས་མི་ཞིག་གོ་མ་མྱོང་ཟེར་འདུག་བྱས་ཙང་ག་པར་འཕུར་གྱི་ཡོད་མེད་ཧ་གོ་མ་ཐག་ད་ཨུ་རུ་སུ་ནང་ནས་བུད་ཡ། ཨ་འདི་འདྲའི་ཆ་རྐྱེན་མེད་འགྱུར་གནམ་གྲུ་དེ་ཡང་ཆ་རྐྱེན་མེད་འགྱུར་དེ་ཚོ་དེ་རེད་སྐད་ཆ་ད་ཨུ་རུ་སུ་དང་ས་འབྲེལ་ཡིན་པའི་རྒྱལ་ཁབ་ཁ་ཤས་ཤིག་ད་དུང་ས་མཚམས་བརྒལ་བྱས་ཡིན་ན་ཕར་འགྲོ་ཡ་ཡོད་ཟེར་འདི་ཁ་ཤས་ཤིག་འདུག་འདི་ཚོའི་ནང་ལོགས་ལ་ཡར་ད་མི་སྟོང་ཕྲག་འབུམ་ཕྲག་མང་པོ་ཡིན་ན་གང་དག་གོམ་པ་བརྒྱབ་ནའི་མི་འདུག་མོ་ཏྲ་བཏང་ནའི་མི་འདུག་ད་གང་དག་དཀའ་ལས་ག་ཚད་བརྒྱབ་དགོས་ནའི་རི་རྩ་ལ་རྩ་བྱས་གང་དག་བུད་འགྲོ་གི་ཡོད་རེད་བྱས་ཙང། འདི་འདྲའི་སྐོར་གྱི་ད་རིང་ཕལ་ཆེར་ཞིག་གཟའ་སྤེན་པའི་ཉིན་ཁ་དེ་ང་འདི New York Times དེ་གསར་ཤོག་འདིའི་པར་རྒྱག་མཁན་གྱི་གསར་འགོད་པ་ཞིག་འདུག་དེས་ཁོ་རང་ཡིན་ན་ད་རིང་ཁ་སང་ཇོར་ཇི་ཡ་དང་ཨུ་རུ་སུའི་བར་དེ་ལ་ས་མཚམས་དེར་སླེབས་བསྡད་ཤག་བྱས་བྱས་ཁོ་རང་ཉི་མ་ཁ་ཤས་ཀྱི་རིང་ལ་ཡར་ད་བུད་མཁན་མི་འབུམ་ཕྲག་མང་པོ་ཡོད་ར་བ་འདི་འདྲ་མང་པོ་ཅིག་ལ་ཡར་སྐད་ཆ་བཤད་པར་བརྒྱབ་འདི་བྱས་བྱས་ཡིན་ན་གཟའ་སྤེན་པའི New York Times གི་མདུན་ཤོག་ཁོ་རང་ཡར་གནས་ཚུལ་རིང་པོ་ཞིག་བྲིས། པར་ད་ཆེན་པོ་ཞིག་འདུག་བྱས་ཙང། ངས་ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡར་དང་པོ་དེ། འདིའི་ནང་ལོགས་ཀྱི་མི་གཅིག་གཉིས་ཀྱིས་ཨ་འདི New York Times གིས་ངོ་སྤྲོད་བྱས་པའི་མི་དེ་ཚོའི་ནང་ལོགས་མི་གཅིག་གཉིས་ཁོ་ཚོའི་ལོ་རྒྱུས་བཤད། འདིའི་རྗེས་ལ་ཡིན་ན། དམག་མི་བསྡུ་སའི་འབྱོར་བ་འདི་ལ་ཡར་བསྡུས་ཚར་མགྱོགས་ཀྱི་དམག་མི་ལོ་ཆུང་ཆུང་འདི་ལ་ཡར་ད་དམག་མིའི་ནང་ལོགས་ཀྱི་དམག་དཔོན་སུ་རེད་ད་དམག་མི་རྒན་པ་ཅིག་རེད་ཤག་འདི་སྐྱེ་དམན་ཞིག་འདུག་འདི་ཡིན་ན་ཁོ་ཚོ་ལ་ཡར་སློབ་གསོ་བརྒྱབ་པའི་བརྙན་ཐུང་ཆུང་ཆུང་ཞིག་འདུག་བྱས་ཙང་བརྙན་ཐུང་འདི་བརྒྱུད་བྱས། གནས་ཚུལ་འདི་གཉིས་བརྒྱུད་བྱས་ད་རིང་ཁ་སང། ཨུ་རུ་སུའི་དམག་མི་གསར་པ་བསྡུ་ཡ་སྦྱོར་བ་དེའི་གནས་སྟངས་དེ་ཞེ་དྲག་གི་ལམ་ལྷོང་ཡོང་གི་མེད་པ་དང་དཀའ་ངལ་འཕྲད་ཀྱི་ཡོད་པའི་གནས་ཚུལ་ངོ་སྤྲོད་བྱས་པ་དང་ཨ་ནི་ཕྱོགས་གཞན་པ་ཅིག་ནས་ཡིན་ན་རྒྱ་ཆེ་ས་ཞིག་ནས་འདི་ནས་ག་རེ་མཐོང་གི་འདུག་ཟེར་ན་ཨུ་རུ་སུ་ཡིན་ན་འཛམ་བུ་གླིང་ནང་ལོགས་ལ་ད་དམག་སྟོབས་ཆེ་ཤོས་ཨ་མི་རི་ཀའི་རྗེས་ལ་གཉིས་པ་དེ་མིན་པ་ཡིན་ན་གསུམ་པ་བཞི་པ་ཅིག་ད་ཡིན་ཤག་ཤག་ཅིག་གོ་ར་དེ་འདྲའི་རྒྱལ་ཁབ་དམག་སྟོབས་ཆེན་པོ་ཅིག་ཡིན་ན་ཡུཀ་རེན་ནང་ལོགས་དམག་བརྒྱབ་མ་ཐུབ་ཡ་དང་དམག་ཕམ་ཉེས་དག་ས་ཆེན་པོ་ཡོང་དགོས་རྒྱུ་མཚན་ག་རེ་རེད་ཟེར་དོན་པ་ད་རྒྱུ་མཚན་དེ་མང་པོ་ཞེ་པོ་ཅིག་ཡོད་ས་རེད་དེ་ཡིན་ནའི་ངས་ད་རིང་ཞུ་ཡག་གི། གནས་ཚུལ་དེ་ཚོ་ནས་ཡིན་ན་རྒྱུ་མཚན་འདིའི་ནང་ལོགས་ཀྱི་ཆ་ཤས་གལ་ཆེན་པོ་ཅིག་ཡིན་ན་མཐོང་ཐུབ་ཀྱི་རེད་བསམ་གྱི་འདུག་བྱས་བྱས་ད་དང་པོ་དེ་ཨ་ལས་ངོ་སྤྲོད་ཞུ་ཡག་དེ་ཡིན་ན་ཨ་འདི New York Times ནང་བཏོན་པས་ཁོང་ཚོས་མི་མང་པོ་ཅིག་ངོ་སྤྲོད་བྱས་ཤག་ད་འདི་ནང་ནས་ངས་གསུམ་བཞི་ཅིག་མི་ཤེས་ན་ངོ་སྤྲོད་ཞུ་ཐུབ་མ་རེད་དེ་ཞུ་གི་ཡིན། དང་པོ་ཞུ་ཡག་དེ་ཡིན་ན New York Times གི་གསར་འགོད་པ་དེ་ཕ་གི་ཇོར་ཇི་ཡ་གི་ས་མཚམས་ལ་ཡག་ཐབས། ད་མི་མང་པོ་ཞིག་སྟོང་ཕྲག་མང་པོ་བེད་དུ་ས་མཚམས་ཕར་བྲོས་བྲོས་ཡག་གི་འགག་སྒོ་འབྱོར་བ་འདི་ལ་ཡར་བང་སྒྲིག་བྱས་བསྡད་བཞག་ཟེར། འདིའི་ནང་ནས་བུ་བི་ལ་ཏི་མིར་ཟེར་མཁན་ཞིག་འདུག་ལོ་སུམ་ཅུ་སོ་གཅིག་ཡིན་ཟེར། འདི་ལ་ཡར་སྐད་ཆ་དེ་དྲིས་བཞག་ཁོ་རང་ཡང་འདི་ཉལ་ལ་ཡར་ཨ་འདི་གྲོང་ཁྱེར་སེན་ཕི་ཏེར་སི་པུར་ཟེར་མཁན་དེར་ས་ཞིབ་རིག་པའི་ཟློས་པ་ལ་ཞིབ་འཇུག་བྱེད་མཁན་གྱི་མི་ཅིག་རེད་ཤག། བྱས་ཙང་ཁོ་རང་སྐྱེ་ཕྱིར་འབའ་ཐག་ཁོ་རང་གི་ད་རེས་ཁ་སང་ཨུ་རུ་སུའི་ནང་ལོགས་ཁྱིམ་ཚང་ཚང་མའི་ནང་ལོགས་ལ་ཡང་ཐག་གི་འདྲ་སྐྱིད་པོ་ཅིག་ཡོད་མ་རེད། ཁྱིམ་ཚང་ཚང་མའི་ནང་ལོགས་ལ་ཡང་ཁ་ཅིག་སྲིད་འཛིན་ཕུ་ཐིང་ལ་རྒྱབ་སྐྱོར་བྱེད་མཁན་རེད་ཁ་ཅིག་སྲིད་འཛིན་ཕུ་ཐིང་ལ་ཞེ་པོ་ཅིག་ད་ཚིག་པ་ཟ་མཁན་བྱས་བྱས་ཁྱིམ་ཚང་ནང་ལོགས་ལ་མ་འཆམ་པ་འདི་ཆགས་བསྡད་ཡོད་རེད། དཔེར་ན་ཆ་བཞག་པ་ཡིན་ན་ཁོ་རང་ནང་ལ་ཆ་བཞག་པ་ཡིན་ན་ཁོ་རང་རྨོ་དེ་ཡིན་ན་སྲིད་འཛིན་ཕུ་ཐིང་ལ་ཡང་ཞེ་པོ་ཅིག་དད་པ་ཡོད་མཁན་དང་དེ་འདྲའི་མི་ཅིག་ཡིན་ཟེར། ཡིན་ནའི་ཁོ་རང་ཨ་མ་དེ་ཡིན་ན་ད་དཔེ་སྲིད་འཛིན་ཕུ་ཐིན་ཁྱོན་ནས་མ་དགའ་མཁན་ཅིག་རེད། ཨ་ཁོ་རང་སྒེར་གྱི་ངོས་ནས་བལྟས་པ་ཡིན་ན་སྲིད་འཛིན་ཕུ་ཐིན་ཟེར་མཁན་དེ་མི་དངོས་གནས་ད་དཔེ་མི་སྨྱོན་པ་ནང་བཞིན་ཅིག་རེད་ཤག་བསམ་གྱི་འདུག་ཁ་སང་ཡིན་ན་ཡུ་ཁུ་རེན་དམག་རྒྱག་ཡ་དེ་འགོ་བཙུགས་དུས་ཙམ་པ་ཁོ་རང་ཕ་གིར་ཁྲོམ་གཞུང་ཕྱིན་བྱས་དམག་ལ་ངོ་རྒོལ་བྱེད་མཁན་གྱི་ད་ལས་འགུལ་དེ་འདྲ་བྱུང་སོང་ཨ་བྱུང་པའི་སྐབས་དེ་དེ་ཚོའི་ནང་ལ་ཡ་གཅིག་གི་ཁྲོམ་སྐོར་བྱེད་ག་འགྲོ་མ་འགྲོ་བསམ་ཕ་གིར་ཕྱིན་པས་ཕ་གིར་ཕྱིན་བྱས་བལྟ་དུས་ཙམ་པ་ཉེན་རྟོག་མི་སྣ་དང་བདེ་འཇགས་མི་སྣ། ཨ་ནི་ཁྲོམ་སྐོར་བྱེད་མཁན་ལས་ལྡབ་བཅུ་ཙམ་གཅིག་གིས་མང་བ་འདུག། གང་ལྟར་སྐད་འབོད་ཏིག་ཙམ་བྱས་པ་དང་ལམ་སང་ཟིན་བྱས་ཁྲིད་འགྲོ་གི་འདུག་ད་དེ་འདྲའི་ཅིག་བྱས་ནི་ཆོ་ཡོད་མ་རེད་བསམ་བྱུང། ད་ཡིན་ནའི་ད་ད་རེས་དེ་ཡང་ཁོང་ཚོ་དམག་ལ་ཡར་ཤོག་ཟེར་གྱི་ཡོད་རེད་པ། ཁོ་རང་ལ་ད་དམག་གི་བརྡ་ཐོ་འབྱོར་མེད་པ་འདྲ་དེ་ལ་ཡིན་ནའི་ལས་ད་གང་ལྟར་ཤོག་ཟེར་ཡ་ཉེན་ཁ་ཡོད་རེད་པ། དེ་འདྲ་ཡིན་དུས་ད་དམག་རྒྱག་ག་ད་ཁྱོན་ཁོ་རང་འགྲོ་ཐུབ་ཡ་མི་འདུག་ད་བྱས་ཙང་ཨ་ནི་ཁོ་རང་ད་གད་ཁྱི་ཡ་འདི་ག་གད་མེད་བ་ཡིན། ས་མཚམས་དེར་ཡོང་བ་ཡིན་ཟེར་ད་ད་ལྟ་བར་དུ་ཁོ་རང་ས་མཚམས་ཀྱི་བང་སྒྲིག་ནང་ལོགས་ལ་ཡ། ཆུ་ཚོད་བཅུ་གསུམ། སྒུག་ཚར་ཅེས་བྱས། ཨ་ནི། ལབ་བཞག། དེ་མ་ཡིན་པའི་ཡང་ངོ་སྤྲོད་བྱ། བུ་སྤུན་ཀྱག་གསུམ་འདུག། ཕ་གཅིག་མ་གཅིག་བྱས་པའི་བུ། ཅོ་ཅོ་ཞིག་དང་འོག་མ་ཞིག་དང་དེ་ནས་ཁོ་ཚོའི། ཚ་བོ། མི་ཁ་ཨེལ་ཟེར་མཁན་ཅིག། བུ་རྒན་པ་དེའི་མིང་ལ་ཡ། སེར་ཅི་དང་ཆུང་ངུ་དེའི་མིང་ལ་ཡ། སེ་མུན་ཟེར་འདུག། དེ་དང་ཁོ་ཚོ་གསུམ་ཆ་ལོག་ཡིན། རྒྱལ་ས་མོ་སི་ཀོའི་ནང་ལོགས་ལ་ཡ་སློབ་གྲྭ་ཆེན་མོའི་སློབ་གྲྭ་བ་རེད་བཞག། ཉིན་མ་ཁ་ཤས་ཤིག་གོང་ལ་ཡ་ཁོ་ཚོ་ད་ཕ་གིར།

འབྱོར་པ་ཡིན་ཞེས་བྱས་ལབ་བཞག། ཨ་ནི་བུ་རྒན་པ་དེ་སེར་ཅི་ཟེར་མཁན་ཟེར་ཡ་བྱས་པ་ཡིན་ན་ད་ཉི་མ་གཉིས་གསུམ་གྱི་གོང་ལ་ཡང་ང་ཚོ་གཅིག་རྒྱུན་ལྡན་གྱི་རྒྱལ་ཁབ་ཅིག་ནང་ལོགས་ལ་ཡང་སྤྱིར་བཏང་གི་རྒྱུན་ལྡན་གྱི་མི་རིགས་ཤིག་ཡིན་སྤྱིར་བཏང་གི་འཚོ་བ་སྐྱེལ་བྱས་བསྡད་ཡོད་བསམ་གྱི་ཡོད་པས་ད་ཉི་མ་གཉིས་ཙམ་ཅིག་ནང་ལ་ཡང་འགྱུར་ལྡོག་དེ་འདྲ་ཕྱིན་བྱས་ད་ང་ཚོ་མ་འོངས་པར་རྒྱལ་ཁབ་ག་བར་སླེབས་ཀྱི་ཡོད་དང་འཚོ་བ་ག་འདྲ་སྐྱེལ་གྱི་ཡོད་མེད་དང་ག་དུས་ལོག་འགྲོ་ཡ་ཡོད་མེད་ད་དེ་ཚོ་ག་གའི་ཤེས་ཡ་མེད་པ་ཆགས་སོང་ཟེར་ལབ་བཞག།

བྱས་ཙང་ད་དེ་ཚོ་ཐུག་དུས་ཨ་ནི་ཁྱོན་བསྡད་ཐུབ་ཡ་མི་འདུག་བྱས་ཙང་དེ་འདྲ་ཁོ་ཚོ་བྲོས་ཡོང་གི་ཡོད་ཟེར་བྱས་བྱས་ལབ་ཤག། དེ་ནས་ཡང་གོ་ཀི་རི་ཟེར་མཁན་མི་ལོ་སུམ་ཅུ་སོ་ལྔ་ཕྱིན་འགྱོག་ཞིག་འདུག་ཁོ་རང་ཕ་གིའི་ས་མཚམས་བརྒལ་བྱས་ཇོར་ཇི་ཡ་ནང་སླེབས་ཚར་མཁན་ཅིག་རེད་ཤག། བྱས་ཙང་ཁོ་རང་ཟེར་ཡ་བྱས་པ་ཡིན་ན་ཨུ་རུ་སུའི་ནང་ལོགས་ལ་ཡ་ཕལ་ཆེར་ང་ད་ལོག་འགྲོ་ཐུབ་པ་ཁག་པོ་རེད། ཨ་མ་རྩ་ཁོ་རང་ནས་ཨུ་རུ་སུ་དེ་རང་དབང་ཡོད་མཁན་དང་ཨ་མིའི་ཚེ་སྲོག་ལ་ཡ་བརྩི་མཐོང་བྱེད་མཁན་གྱི་རྒྱལ་ཁབ་ཅིག་མ་ཆགས་བར་དུ་ད་ཁོ་རང་ད་ཕར་ལོག་ནི་ཆོ་ཡ་མི་འདུག་བསམ་གྱི་འདུག་ཨ་ནི་ལོག་རྩིས་ཡ་མེད། ཨ་ཁོ་རང་རེ་བ་ལ་ཡ་དེ་ནས་ཕྱིན་བྱས་ད་ག་ལེ་ག་ལེ་ཡིན་ན་རྒྱ་གར་ལ་འགྲོ་ཐུབ་ཡའི་རེ་བ་ཡོད་ཟེར་ཅེས་ཟེར་གི་འདུག་ཅེས་བྱས་བཤད་ཤག་དེ་ནས་ཁེ་རི་ཟེར་མཁན་ཅིག་ཡང་མི་ལོ་སུམ་ཅུ་སོ་གཅིག་བྱས་པ་འདུག། ཁོ་རང་ཕ་གིར་ཡ། ཇོར་ཇི་ཡའི་ངོས་ཕྱོགས་ཀྱི་ས་མཚམས་ཕར་ངོས་དེ་བརྒལ་བྱས། ཚུར། ཨུ་རུ་སུའི་ངོས་ཕྱོགས་ཀྱི་ས་མཚམས་གང་གོ་ཇོར་བ། དེ། བལྟས་བྱས་སྒུག་བྱས་བསྡད་ཤག། ཁོ་རང་ལོ་རྒྱུས་དེ་ག་རེ་འདུག་ཟེར་ན་ཁོ་རང་དང་ཁོ་རང་གི་བཟའ་ཟླ་དེ་སྐྱེ་དམན་དེ། མོ་རི་སི་དང་བཅས་ཡིན་ན་ཉིན་མ་ཁ་ཤས་ཤིག་གོང་ལ་རྒྱལ་ས་མོ་སི་ཀོ་ནས་བྲོས་ཡོང་པ་ཡིན། བྲོས་ཡོང་པའི་སྐབས་ད་ལམ་ཀ་ལ་ཡ་དཔེ་ད་དཀའ་ངལ་ཞེ་པོ།

ཨ་ཁོ་རང་གི་ད་དུང་ཟེར་ཡག་བྱས་པའི་ན། ད་ག་འདྲ་ང། ཡུར་ཁུལ་ཕྱིན་རྗེས་ད་སྨྲ་རྒྱ་ཡག་ད་ཁྱོད་སྐོར་ད་འདོད་པ་འཁོར་མེད་གཅིག་ནས་ང་ཡིན་ན་ག་འདྲ་སྨྲ་དེ་དེ་འདྲ་ཤི་གོ་ཡག་རྒྱུ་མཚན་ཅིའི་མཐོང་མི་འདུག་ཨ་ནི་འདིའི་ག་འདྲ་ཡིན་ན་ང་ཡིན་ན་ཡུར་ཁུལ་མི་ཡིན་ན་གསལ་ཡག་གི་འདི་ཁྱོད་ནི་འདོད་པ་ད་འདི་ཁྱོད་གཙང་བོ་གཉིས་ནས་མེད། ང་སྨྲ་དེ་ངོ་རྒོལ་ཡོད། ང་ནང་བཞིན་ད་ཨུ་རུ་སུ་ནང་ལ་མི་མང་པོ་ཡོད་རེད་ད་ད་ལྟ་ད་ཕལ་ཆེན་ཏན་ཏན། ཡུར་ཁུལ་མི་དམངས་མང་ཆས་ཅིག་གི་ཡིན་ན་ད་ཨུ་རུ་སུའི་མི་སི་ཙུམ་པ་ད་ཞི་བ་ཅུ་ཁོན་ཙིན་ཆས་ཆས་ཚིག་པོ་ཟ་གི་ཡོད་ཀྱི་རེད་ད་དེ་ངས་ཤེས་དོགས་འདུག་ད་ཡིན་ན་ལས་ང་ཚོ་ཨུ་རུ་སུའི་ནག་ལོག་ལས་དམག་དེ་ང་ཚོས་རྒྱབ་འཇོག་མ་རེད་ང་ཚོ་དམག་དེ་ལ་ཡང་འདོད་པ་མེད་ཉེས་དང་ངོ་རྒོལ་བྱེད་ཉེས་ད་གང་འད་ད་ཡིན་ན་ལས་ཐབས་ཤེས་མི་འདུག་ང་ཚོ་ཐབས་ཤེས་དེ་ཡིན་ན་དམག་གྲལ་ནས་བོད་འགྲོ་ཡ་རིམ་བཞིན་དེ་འདས་ཀྱི་མི་བཞིན་དང་པོ་ག་གེ་མོས་འདུག་ཅེས་བྱས་ལབ་རྒྱུ། ཨ་འདས་ཁོ་ཚོ་མི་དེ་གའི་ནས་གར་མཐོང་འདུག་དོགས་ཟིན་ན་ཨུ་རུ་སུའི་ནག་ལོག་ལ་ཡ་མ་མི་སྣ་ལ་འགྲོ་ཡ་ལ་ད་འདོད་པ་མེད་ཉལ་དང་ད་རིང་མ་དེ་ལ་ཡ་མུ་དུན་མེད་ཡ་དང་ད་དེ་ཚོའི་ཡིན་ན་ཁོ་བསམ་པའི་འཚོ་བ་དེ་ཡིན་ན་ཞི་བ་ཤུགས་ཆེན་པོ་ཡོད་ཟེར་བ་ད་དེ་ཚོ་ད་འདྲི་བོར་ཅི་བྱས་ཀྱང་ད་རིང་རང་གི་གསང་རྒྱུ་ཅིག་གསར་བ་ཅིག་གར་འདོགས་ཟིན་ན་ཁལ་སེ་འདོད་པ་ལ་ཡ་ཡུར་ཁུན་གི་དམག་དཔུང་འགས་ཨུ་རུ་སུའི་ལག་ནས་ཡིན་ན་ལིམ་ནིན་སི་ཉན་ཅིག་གིས་གྲོང་ཁྱེར་ཚུར་ཟིན་ཐུབ་སོང་ཨ་གྲོང་ཁྱེར་དེས་ཁོ་ཚོའི་རི་ལས་ལྕགས་ལམ་དང་དུ་སུ་མ་གུ་ཆུ་འཐུས་ཁ་ཅིག་བཤད་བྱ་ཡིན་ན་གྲོང་ཁྱེར་གལ་ཆེན་པོ་ཞིག་ཆགས་ཡོད་པ་འདྲ། གྲོང་ཁྱེར་དེ་གི་འདས་ཟིན་མི་མེད་སྐོར་ལ་ཡ། གྲོང་ཁྱེར་དེ་ཟིན་པའི་སྐབས་དེ་ཡིན་ཨུ་རུ་སུའི་དམག་དཔུང་ནང་ལོག་ལ་ཡ། ཨུ་རུ་སུའི་གསར་འགྱུར་འགོད་མཁན་བྱོས་ས་རེད་དེས་ཁོ་རང་ཕར་ཕྱིན་བྱས་ཡིན་ན་གྲོང་ཁྱེར་དེ་གི་འདས་ཤོར་ཡོད་མེད་སྐོར་ལ་ཡ། ད་རིང་པི་ཀས་ཨུ་རུ་སུའི་གསར་ཤོག་ཅིག་གང་ལ་ཡ། གནས་ཚུལ་དགུ་རོ་དྲག་པོ་བྱས་ཞེས་བྲིས་ཤ་ཟ་ད་རྒྱུན་དུ་ཡིན་ཨ་འདི་བྲིས་གོ་མ་ར། བྱས་ཙང་གི་གསར་འགྱུར་འདིའི་ནང་ལ་ཁོ་རང་གི་གོ་ཡ་བྱས་པ་ཡིན་ན། ཕི་གྷེ་གྲོང་ཁྱེར་ལི་མིན་སི་ཉིན་ན་ཡོད་པའི་ཨུ་རུ་སུའི་དམག་མི་དེ་ག་དེ་པདྨ་རྒྱ་ཡག་གི་ད་སེམས་ཤུགས་དང་དེ་འདྲའི་སྐོར་རྩ་བ་ཉིད་ནས་མི་འདུག་ག་ང་ཀློག་པའི་ད་བོད་ག་འདུག་དང་ད་ག་འདིར་བྱས་རྗེས་སོ་སོ་ཚེ་ནས་ད་ཡ་འདི་འདི་བྱས་རྗེས་ཨང་ག་ད་གྲོང་ཁྱེར་དེ་ག་ད་ཤོར་སོང་ཟེར་བྱས་རྗེས་ཁོ་རང་འདི་ལབ་བཞག་བྱས་ཙང་འདི་ནས་ངས་བྱས་ན་ཨུ་རུ་སུའི

ཡིན་ན་རྒྱུན་དུ་ཡིན་ན་སྤྱིར་བཏང་ཅན་ནི་རྒྱལ་ཁབ་ཅིག་གིས་སྤྱིའི་དམག་རྒྱབ་དུས་ཙམ་བརྒྱུད་འཛིན་དེ་ཚོ་དངོས་གནས་བདེན་པ་ཡིན་ནའི་མིན་ནའི་མི་དེ་གའི་ལ་བློ་ཁོག་རེ་ཞིག་དང་ངར་རྒྱལ་རེ་ཞིག་བསླབ་བྱས་ཡིན་ན་ངའི་རྒྱལ་ཁབ་ཆེད་དུ་ཡིན་ཞེས་བྱས་རྗེས་རྒྱལ་ཁ་དྲུག་འཁོར་བ་ད་ག་འདྲ་དེའི་ངར་རྒྱལ་དང་བློ་ཁོག་དང། ཅིག་སེམས་ཤུགས་རེ་དེ་ཁྱོན་ནས་ཡོད་ས་མ་རེད་དེ་མེད་དུས་ཙམ་པ་དམག་ཞི་བ་ཅིག་ཡག་པོ་ཡོང་པ་ས་དེ་ནི་ཞི་རག་ཁ་བསྐོར་དོ། ཨ་དེའི་སྒང་དེ་ངས་མཐའ་མ་དེ་ངོ་སྤྲོད་ཞོར་ཅིག་ཡིན་ན།

ཉན་རྗེས་སོ་སོའི་ཁྱི་ཤུག་ཚང་མ་ལོག་སོ་སོའི་ཁྱི་ཤུག་ཉན་རྗེས་ལྷག་པར་དུ་འོ་འདི་བྱ་སྤུའི་ཉན་རྗེས་ལམ་སང་ཉལ་ཏེ་འདུག་གས་དེ་ཡིན་གཅིག་མིན་གཅིག་ཁྱི་ཤུག་ཁྱོད་རང་ཚོ་ག་བ་ལས་གནས་ལས་དེ་ཉལ་ཏེ་རྒྱུ་རེད་ཉལ་སྲིད་ད་འདི་གས་གས་ཡོད་མ་རེད་ཅག་ལགས་ཚང་མ་སོ་སོའི་ཁྱི་ཤུག་ཅིག་ཁྲག་དཀར་ཡག་དང་འདི་འདེད་ཀྱི་སྨ་རས་དང་འདི་གས་ཡིན་གཅིག་མིན་གཅིག་ཁྱི་ཤུག་དེ་ཚོའི་སོ་སོའི་ཁྱི་ཡོང་གོ་རེད་ཨ་ཅིག་གས་འདི་འདུག་དེ་ཚོ་སྨ་རས་དེ་ཚོ་དམག་དཔུང་གས་སྤྲད་གི་མ་རེད་ཟེར་དམག་དཔུང་དང་ཡོད་མ་རེད་ད་ང་ཚོ་ཡོད་མ་རེད་སོ་སོའི་ཁྱི་ཤུག། མི་ལྡོག་པར་སློང་དགོས་ནས་གྲོང་པོ་པིང་རྒྱག་དེ་འདུག་སློང་དགོས་ནས་འདི་འདི་བྱེད་དགོས་ཅེས་ཁྲིད་ཞུས། ཨ་འདི་ག་མཐའ་མ་དེ་ཡིན་ཨ་ཅག་ལགས་འདི་གར་ཟུག་ནས། ད་ག་འདྲ་ངོ་ཚ་ཡག་དང་འདྲ་གལ་གལ་ཡོད་མ་རེད། ཨ་འདི་ཕིར་ཀྱེ་ཤེས་སི་འདི་ག་གང་བུ་རུ་བ། ཁྱོད་རང་ཚོའི་ཨ་མ་ཡིན་ནི་རེད་གྲོགས་མོ་ཡིན་ནི་རེད་ཨ་ཅག་ཡིན་ནི་རེད་ཚང་མ་སློངས། སློངས་བྱས་ཡིན་ན་བོད་མི་སྐྱེ་བོ་རྒྱབ་དུས་ཙམ་པ་བེད་སྤྱོད་བཏང་ཡག་གི་ཨ་འདི་སྤྲིན་དཔལ་ཞིག་དང།

ཅེས་བྱ་ལ་ཀུ་ཏོ། ད་དེ་འདྲ་ལྟ་ཙམ་པ་དངོས་གནས་ཧང་སང་ཡ་དོག་པ། ཨ་ཧྥེ་རི་ཀའི་དོག་པ་ཡུལ་མ་འདི་སྡུག་གི་ཡོད་པ་ནང་བཞིན་རེད་འདུག་ད་ཨུ་རུ་སུ་ཟེར་ཙམ་པ་ད་དངོས་གནས་ང་ཚོས་བསམ་གཞིགས་བཏང་པ་ཡིན་ན་འཛམ་བུ་གླིང་ནང་ད་དམག་སྟོབས་ཆེ་ཤོས་གཅིག་གི་རྒྱལ་ཁབ་ཡིན་སོགས་རེད་དམག་མི་གསར་པ་ཅུང་སྐྱོ་ལ་ཡ་ཅིག་དམག་ཆས་དང་གོ་ལག་མི་ཤིང་ཚང་མ་ལོག་ཉལ་ཆས་དང་ཚང་མ་ལོག

ཡུག་རེན་ནང་ལོགས་ལ་དམག་དེ་ལ་ཡར་ལམ་ལྷོང་མ་འགྲོ་ཡག་གི་རྒྱུ་མཚན་དེ་ཚོ་མང་པོ་གཅིག་ཡིན་ན། ད་ག་ཚ་འདི་ནས་མཐོང་འདུག་འདུག་བསམ་འདུག་བྱས་ཙང། འདི་དང་དམག་གི་དམག་དོན་སྐོར་ལ་ཡང་མཁས་པ་དེ་ཚོ་མང་པོ་གཅིག་གསུང་ཡག་བྱས་པ་ཡིན་ན་སྲིད་འཛིན་པུ་ཏིན་གྱིས་ད་མི་འབུམ་གསུམ་དམག་མི་འཐོལ་པ་བསྡུ་གི་ཡིན་ཟེར་བ་རེད་འབུམ་གསུམ་ཡིན་ན་ད་ལྟའི་བསྡུ་སྟངས་གསུམ་དེ་བྱས་བྱས་མི་ལ་ཡང་ཁྲལ་སྐོར་བསྐུལ་བྱས་ད་ཇི་སྙེད་འདོད་ལ་མ་འདོད་དང་ཨ་ནི་ཆ་རྐྱེན་སྐྱོ་པོ་དེ་འདྲའི་འོག་ལ་ཡང་དམག་ཁྲལ་བསྐུལ་བ་ཡིན་ན། གང་ལྟར་ཕ་གིའི་དམག་མི་དེ་གས་དམག་ས་ལ་འབྱོར་བ་ཡིན་ནའི་ལས་ཧ་ལམ། དམག་ལ་ཡང་རྩ་བའི་ཐོག་ནས་རྒྱུ་འདོགས་སྟངས་བཅས་ཁོ་རང་ཚོའི་ཁེ་ཕན་སྒྲུབ་ཡ་བྱས་ནས་ཞེ་དྲག་ཁག་པོ་རེད་ཅེས་བཤད་སྲིད་དོ། བྱས་ཙང་ད་ད་རིང་ང་ཚོའི། བསྐྱར་ཞིབ་ཀྱི་ལས་རིམ་འདི་དེ་གར་མཇུག་སྒྲིལ་གྱི་ཡིན། ང་ཚོའི་ལས་རིམ་རྗེས་མ་གསལ་རྒྱུ་མ་རྙེད་ན་རུང་ང། ང་ཚོའི་ལས་རིམ་ཚན་པ་མཐར་ཕྱིན།